རྒྱ་ཆེ་བའི་གསན་མཁན་རྣམ་པ་ཨེ་ཞི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོའི་སྐད་ཀྱི་ཐད་གཏོང་ལས་རིམ་ད་ལྟ་མགོ་འཛུགས་རྒྱུ་ཡིན་ང་དགེ་ཐོ་ཡིན་དེ་རིང་ནི་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་བྱུང་བཅུ་བདུན་པའི་ཆུ་ཡོས་ལོའི་བོད་ཟླ་བཅུ་གཅིག་པའི་ཚེས་གཅིག་དང་སྤྱི་ལོ་ཉིས་སྟོང་ཉེར་གསུམ་ལོའི་ཟླ་བཅུ་གཉིས་པའི་ཚེས་བཅུ་གསུམ་རེས་གཟའ་ལྷག་པའི་ཉིན་གྱི་ལས་རིམ་ཁག་ངས་རྣམ་པ་ཚོར་འཚམས་འདྲི་དང་བཅས་ངོ་སྤྲོད་དང་གསར་འགྱུར་བཤད་རྒྱུ་ཡིན། རྒྱ་ཆེ་བའི་གསན་མཁན་རྣམ་པ་དེ་རིང་གི་ལས་རིམ་ཁག་ཐོག་མར། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་སེམས་པ་བཟང་བོ་བྱ་རྒྱུ་དང་ཆོས་ལུགས་འཆམ་མཐུན་དགོས་རྒྱུ་གལ་ཆེན་པོ་ཡིན་པའི་བཀའ་སློབ་སྩལ་ཡོད་པའི་གནས་ཚུལ་དང་བཅས་དེ་རིང་གི་གསར་འགྱུར་ཁག་དང། ང་ཚོའི་གསར་འགོད་པས་ས་གནས་ནས་བཏང་ཡོང་བའི་གནས་ཚུལ་གྱི་ནང་དུ། བོད་ནང་གི་བོད་མིའི་འགྲོ་བ་མིའི་ཐོབ་ཐང་ཡར་རྒྱས་གཏོང་དགོས་ཡོད་ཅེས། བྱང་ཨ་རིའི་ས་གནས་ཁག་བདུན་གྱི་གཞོན་ནུ་ཚོགས་པའི་ཚོགས་མི་ཚོས། ཨ་རིའི་ནིའུ་ཡོག་ཏུ་ཡོད་པའི་མཉམ་འབྲེལ་རྒྱལ་ཚོགས་མདུན་དུ་ངོ་རྒོལ་སྐད་འབོད་བྱས་ཡོད་པའི་སྐོར་གྱི་གནས་ཚུལ་ཞིག་བཀོད་འདུག།

སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ཟླ་འདིའི་ཕྱི་ཚེས་བཅུ་གཉིས་ཉིན་སྒང་ཏོག་དཔལ་འབྱོར་རྩེད་ཐང་དུ་ཆིབས་བསྒྱུར་སྐབས་སུ་ཕེབས་ལམ་གཡས་གཡོན་དུ་དད་ལྡན་ཆོས་ཞུ་བ་རྣམས་ཀྱིས་ལག་ཏུ་དཀར་གཙང་གི་མཇལ་དར་དང་སྤོས་དང་མེ་ཏོག་སོགས་བསྣམས་ཏེ་ཕེབས་བསུ་གཟབ་རྒྱས་ངང་ཞུས་ཡོད་ཅིང། སྒང་ཏོག་དཔལ་འབྱོར་རྩེད་ཐང་གི་སྒོ་མདུན་དུ་མངའ་སྡེའི་སྲིད་སྐྱོང་ལག་ཤི་མན་པར་སཱ་ཡ་ཨར་ཅཱ་ཡ་དང་མངའ་སྡེའི་སྤྱི་ཁྱབ་བློན་ཆེན་པར་མ་སིང་གྷ་རྟ་མང་རྣམ་གཉིས་ནས་མགོན་པོ་མཆོག་ལ་ཕེབས་བསུ་ཞུས་ཡོད་པ་དང། དེ་རྗེས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་རྒྱལ་སྲས་ལག་ལེན་སོ་བདུན་མའི་གསུང་ཆོས་བཀའ་དྲིན་སྩོལ་སྐབས་གསུང་དོན། འཛམ་གླིང་འདིའི་སྟེང་གི་མི་ཐེར་འབུམ་འགའ་ཤས་ཤིག་ཡོད་པ་ཚང་མ། སྡུག་བསྔལ་མི་འདོད་པ་དང་བདེ་བ་འདོད་མཁན་གཅིག་གྱུར་ཡིན་ནའང། དཀའ་རྙོག་མང་བོ་ཞིག་མིས་བཟོས་པ་ཞིག་ཆགས་ཀྱི་ཡོད་པ་དེ། སྐབས་རེར་ཆོས་ལུགས་མི་འདྲ་བའི་ཐོག་ནས་རྙོག་དྲ་ཡོང་བཞིན་ཡོད་དུས། ཆོས་ལུགས་མི་འདྲ་བ་ཕན་ཚུན་བར་འཆམ་མཐུན་དགོས་རྒྱུ་དེ། གལ་ཆེན་པོ་ཡིན་པའི་བཀའ་སློབ་སྩལ་ཡོད་པ་རེད། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས། རྒྱ་གར་རྒྱལ་ཁབ་ཀྱི་ནང་དུ་ཆོས་མི་འདྲ་བ་མང་བོ་ཡོད་པ་ཚང་མ། འཆམ་མཐུན་ངང་གནས་བཞིན་པ་ཚང་མས་སེམས་པ་བཟང་བོ་བྱ་དགོས་པའི་བསླབ་བྱ་གཅིག་མཚུངས་ཡིན་དུས། ཚང་མས་སེམས་པ་བཟང་བོ་བྱ་དགོས་པ་དང། ཆོས་ལུགས་ཚང་མ་ལ་གུས་ཞབས་བྱ་རྒྱུ་དེ་གལ་ཆེན་པོ་ཡིན་པའི་སྐོར་གྱི་བཀའ་སློབ་སྩལ་ཡོད་པ་རེད། གཞན་ཡང་འབྲས་ལྗོངས་མངའ་སྡེའི་སྤྱི་ཁྱབ་བློན་ཆེན་པུར་མ་སངྒ་རྟ་མང་མཆོག་གིས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་སྟོན་པའི་སྐུ་བརྙན་ཞིག་ཕུལ་ཡོད་པ་དང། སྐབས་དེར་ཁོང་གིས་གསུང་བཤད་ཞུས་པའི་ནང་དུ། ཐེངས་འདིར་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་འབྲས་ལྗོངས་ལ་ཞབས་སོར་འཁོད་པ་དེ་ནི་ང་ཚོས་གཟི་བརྗིད་དང་སྐལ་བ་བཟང་བོ་ཞིག་ལ་ངོས་འཛིན་བྱེད་ཀྱི་ཡོད། ངས་འབྲས་ལྗོངས་གཞུང་དམངས་གཉིས་ཀྱི་སྟེང་ནས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་འབྲས་ལྗོངས་སུ་ཆིབས་བསྒྱུར་བསྐྱངས་པར་སྙིང་ཐག་པ་ནས་དགའ་བསུ་ཞུ་བཞིན་ཡོད། མགོན་པོ་མཆོག་ཐེངས་འདིར་གནམ་གཤིས་དང་སྐུའི་འཕྲོད་བཞེས་ལ་མ་འཛེམས་པར་འབྲས་ལྗོངས་སུ་ཞབས་སོར་འཁོད་ནས་ས་གནས་མང་ཚོགས་ལ་ཆོས་འབྲེལ་དང་བྱིན་རླབས་བསྩལ་བར་ང་ཚོས་བཀའ་དྲིན་ཞུ་རྒྱུ་དང་མགོན་པོ་མཆོག་གིས་དུས་རྟག་ཏུ་ང་ཚོར་ལམ་སྟོན་དང་བྱིན་རླབས་གནང་སྐྱོང་ཡོང་བའི་འབོད་སྐུལ་ཞུས་ཡོད་པ་རེད། ཐེངས་འདིར་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་གསུང་ཆོས་ཞུ་ཆེད། ཀ་རྡོར་སྒང་གསུམ་དང་ཤི་ལོང་ཨ་རུ་ན་ཅལ། གཞན་བལ་ཡུལ་དང་འབྲུག་ཡུལ་བཅས་ནས་དད་ལྡན་མང་པོ་ཞིག་ཕེབས་པ་དང་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གིས་ཆོས་ཞུ་བ་ཁག་ཅིག་ལ་ཐེངས་འདིའི་ཆོས་འབྲེལ་དང་འབྲེལ་བའི་སྐོར་ལ་བཅར་འདྲི་ཞུས་པར་ས་གནས་ཡུལ་མི་ཕུར་བ་ཤར་པ་ལགས་ཀྱིས། འབྲས་ལྗོངས་མི་མང་ཚང་མ་བསོད་ནམས་ཆེན་པོ་རེད་བསམ་གྱི་འདུག་གང་ཡིན་ཞེ་ན་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ས་གནས་འདིར་སླར་ཡང་ཞབས་སོར་འཁོད་ཡོད་པ་རེད། འདི་ལྟ་བུའི་གོ་སྐབས་ནི་ང་ཚོར་ཐོབ་དཀའ་བ་ཞིག་རེད། དེ་བས་འབྲས་ལྗོངས་གཞུང་ལ་གོང་ས་མཆོག་ས་གནས་སུ་གདན་འདྲེན་གནང་བར་ཐུགས་རྗེ་ཆེ་ཞུ་འདོད་བྱུང། གསུང་ཆོས་གྲུབ་མཚམས་སུ་འབྲས་ལྗོངས་མངའ་སྡེ་གཞུང་དང་འབྲས་ལྗོངས་བོད་རིགས་ཐུན་མོང་ནས་གོང་ས་མཆོག་ལ་བརྟན་བཞུགས་བསྟར་འབུལ་ཞུས་ཡོད་པ་རེད། དེ་ནས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་དྲ་ལམ་བརྒྱུད་ནས་འབྲས་ལྗོངས་ཡུལ་སྐོར་སྤྲོ་འཆམ་ལྷན་ཁང་གིས་གོ་སྒྲིག་བྱས་པའི་རྒྱལ་དབང་ཀརྨ་པའི་གདན་ས་རུམ་བཏེག་ཏུ་གསར་དུ་བཞེངས་རྒྱུའི་ཀརྨ་པའི་སྐྱེད་ཚལ་གྱི་ལས་འཆར་གྱི་རྩིག་རྨང་འཇོག་གནང་མཛད་པ་མ་ཟད། ཤར་འབྲས་ལྗོངས་ཀྱི་སུམ་གཅིག་ས་གནས་སུ་གསར་བཞེངས་གནང་རྒྱུའི་རྒྱལ་བ་ལྷ་བཙུན་ཆེན་པོའི་སྐུ་བརྙན་གྱི་རྩིག་རྨང་ཡང་འཇོག་གནང་མཛད་ཡོད་པ་རེད། སྤྱི་ཚེས་བཅུ་གསུམ་ཉིན་འབྲས་ལྗོངས་མངའ་སྡེ་གཞུང་ནས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་ལྗགས་སྨིན་འདེགས་འབུལ་བྱེད་རྒྱུ་དང་དེ་ནས་སྤྱི་ཚེས་བཅུ་བཞི་ཉིན་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་རྒྱ་གར་གྱི་ནུབ་བྷང་གལ་གྱི་མངའ་སྡེ་ས་ལུ་ག་རའི་ནང་དུ་ཡོད་པའི་དཔལ་ལྡན་སྲད་རྒྱུད་གྲྭ་ཚང་ནས་ཇི་ལྟར་གསོལ་འདེབས་ཞུས་དོན་ལྟར་བྱང་སེམས་འབོགས་ཆོག་གི་ཐོག་ནས་ཆོས་འབྲེལ་གནང་སྐྱོང་མཛད་རྒྱུ་བཅས་ཀྱི་མཛད་འཆར་ཡོད་པ་རེད། བྱང་ཨ་རིའི་སྐུ་ཚབ་དོན་གཅོད་རྣམ་རྒྱལ་ཆོས་གྲུབ་ལགས་ནས་རེ་བའི་མེ་ལྕེའི་ལས་འགུལ་བ་དང་མཇལ་མོལ་གནང་ཡོད་པ་རེད། སྤྱི་ཟླ་བཅུ་གཉིས་པའི་ཚེས་དགུའི་ཉིན་བྱང་ཨ་རིའི་སྐུ་ཚབ་དོན་གཅོད་རྣམ་རྒྱལ་ཆོས་གྲུབ་ལགས་ཀྱིས་རེ་བའི་མེ་ལྕེ་ཞེས་པའི་ལས་འགུལ་གྱི་བྱང་ཨ་རིའི་ཡན་ལག་ཚོགས་པའི་ཚོགས་མི་རྒྱལ་སྤྱིའི་སྤྱི་ཚོགས་ལས་འགུལ་ཁང་གི་ངེས་སྟོན་པ་ཡོས་ཛུན་ཁྲོ་ཡེ་དགྲ་ལགས་དང་རྒྱལ་སྤྱིའི་ཞི་བདེའི་ལྷན་ཚོགས་ཀྱི་ངེས་སྟོན་པ་ཨེན་ནེ་སྦ་ཆི་མན་ལགས་དང་མཇལ་མོལ་གནང་བ་རེད། རེ་བའི་མེ་ལྕེ་ནི་རྡུལ་ཕྲན་འབར་རྫས་ཀྱི་མེ་རོ་ལས་མཆེད་པའི་མེ་རྒྱུན་ཞིག་ཡིན་པ་དང་དེ་ནི་མ་འོངས་པར་རྡུལ་ཕྲན་མཚོན་ཆ་དང་གོ་མཚོན་མེད་པའི་འཛམ་གླིང་ཞིག་བསྐྲུན་ཐུབ་རྒྱུའི་བརྡ་ལན་ཞིག་རེད། རེ་བའི་མེ་ལྕེའི་ལས་འགུལ་འཛམ་གླིང་ཁྱོན་ཡོངས་སུ་སྤེལ་བཞིན་པ་ལྟར་ཚོགས་མི་རྣམས་ནས་བྱང་ཨ་རིའི་སྐུ་ཚབ་དོན་གཅོད་རྣམ་རྒྱལ་ཆོས་གྲུབ་ལགས་དང་མཇལ་ཞིང། སྐབས་དེར་སྐུ་ཚབ་དོན་གཅོད་ནས་ལས་འགུལ་དེར་བྱ་བ་ལམ་འགྲོ་ཡོང་བའི་སྨོན་འདུན་ཞུས་པ་དང་སྦྲགས། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་ཡང་དག་པའི་ལམ་སྟོན་འོག་བོད་མི་རྣམས་ནས་འཚེ་བ་མེད་པ་དང་གྲོས་མོལ་གྱི་ལམ་ནས་བོད་རྒྱའི་དཀའ་རྙོག་ཞི་འགྲིག་ཡོང་ཐབས་སུ་འབད་བརྩོན་གནང་དགོས་པའི་སྐོར་དང། རེ་བའི་མེ་ལྕེའི་ལས་འགུལ་བརྒྱུད་འཛམ་བུ་གླིང་གི་ནང་དུ་ཞི་བདེ་གོང་འཕེལ་གཏོང་རྒྱུར་འབད་བརྩོན་གནང་བཞིན་པར་བསྔགས་བརྗོད་གནང་ཡོད། སྤྱི་ལོ་ཉིས་སྟོང་ཉེར་གཉིས་ལོར་གནས་མཆོག་རྡོ་རྗེ་གདན་དུ་བདེན་པའི་མེ་ལྕེ་ཐོག་མར་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་ཕུལ་ཡོད། སྐབས་དེར་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་བདེན་པའི་མེ་ལྕེ་ལ་ཐུགས་བསྐྱེད་སྨོན་ལམ་ཡང་གནང་བ་བར་ལམ། བོད་ནང་གི་འགྲོ་བ་མིའི་ཐོབ་ཐང་ཡར་རྒྱས་སུ་གཏོང་དགོས་ཞེས། བྱང་ཨ་རིའི་ས་གནས་ཁག་བདུན་གྱི་གཞོན་ནུ་ཚོགས་པའི་ཚོགས་མི་རྣམས་ཀྱིས་མཉམ་འབྲེལ་རྒྱལ་ཚོགས་ཀྱི་མདུན་དུ་ངོ་རྒོལ་བྱས་ཡོད་པའི་སྐོར་ང་ཚོའི་གསར་འགོད་པ་ཇོ་ལེབ་ཆོས་འཕེལ་གྱིས་ནིའུ་ཡོག་གི་གྲོང་ཁྱེར་ནས་བཏང་བའི་གནས་ཚུལ་ཞིག་ལ་གསན་གནང། ཨ་རིའི་ནིའུ་ཡོག་ཏུ་ཡོད་པའི་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་མདུན་དུ། ཕྱི་ཟླ་བཅུ་གཉིས་པའི་ཚེས་བཅུ་གཅིག་ཉིན་གྱི་ཕྱི་དྲོར། ཨ་རིའི་ས་གནས་ཁག་བདུན་ནས་ཕེབས་པའི་གཞོན་ནུ་ཚོགས་པའི་ཚོགས་མི་རྣམས་ཀྱིས། རྒྱ་ནག་དམར་ཤོག་གཞུང་གིས་བོད་ནང་གི་བོད་མིའི་འགྲོ་བ་མིའི་ཐོབ་ཐང་རྡོག་རོལ་གཏོང་བཞིན་པ་དང། བོད་མི་རིགས་རྩ་མེད་གཏོང་བཞིན་པའི་སྲིད་ཇུས་ངན་པ་མཚམས་འཇོག་བྱེད་དགོས་ཡོད་ཅེས་སོགས་ངོ་རྒོལ་སྐད་འབོད་བྱས་སོང། ནིའུ་ཡོག་དང་ནིའུ་ཇར་སིའི་ས་གནས་གཞོན་ནུའི་ཚོགས་གཙོ་བསྟན་འཛིན་རྣམ་རྒྱལ་ལགས་ཀྱིས། རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་གི་ཉིན་མོ་དང་སྟབས་བསྟུན་ནས་ལས་འགུལ་འདི་སྤེལ་རྒྱུར། གཞོན་ནུའི་འགན་འཛིན་ལྷན་ཚོགས་ཀྱི་ཚོགས་འདུའི་དབང་གིས་ཉིན་དེ་རང་ལ་ལས་འགུལ་འདི་གོ་སྒྲིག་བྱེད་མ་ཐུབ་ཀྱང། དེ་རིང་ལས་འགུལ་སྤེལ་སར་ས་གནས་ཁག་བདུན་གྱི་ཚོགས་མི་རྣམས་མཉམ་ཞུགས་བྱས་ནས་ལས་འགུལ་དངོས་སུ་སྤེལ་ཐུབ་པ་འདི་གལ་ཆེན་པོ་རེད་ཅེས་གཏམ་བཤད་གནང་སོང། ད་དེ་རིང་འདི་ཉི་མ་ཚང་མ་དེ་རེད་ད་དེ་རིང་ང་ཚོ་དུས་སྟོན་འདི་སྟབས་བསྟུན་ཆེད་དེ་རིང་ང་ཚོ་གི། སྐད་འབོད་ལ་ནི་ང་ཚོ་གི་བོད་ཀྱི། གཞོན་ནུ་ལྷན་ཚོགས་ཀྱི་སྤྱི་ཁྱབ། ཚོགས་གཙོ་དང་ང་ཚོ་གི་དྲུང་ཆེ་ལ་ཕེབས་ཡོད་རེད། དེའི་མན་ང་ཚོ་གི་བྱང་ཨ་མི་རི་ཀ་གི་ད་ས་ཕྱོགས། ས་གནས་དེ་ཡི་ད་ན San Francisco བཅས། Portland Vancouver བཅས། ད་ནི DC བཅས། ད་ནི་དེ་ས་གནས་གཞན་པ་ཁག Philadelphia བཅས་ས་གནས་གཞན་པ་ཁག།

བོད་ནང་ལ་རྒྱ་ནག་དམར་ཤོག་གཞུང་གིས་བོད་མིའི་ཐོག་མནར་གཅོད་གཏོང་བཞིན་པ་དང། བོད་མི་རིགས་རྩ་མེད་གཏོང་བཞིན་པའི་ཛ་དྲག་གི་གནས་སྟངས་ཤིག་གི་དུས་སྐབས་འདིར། ང་ཚོ་རང་དབང་ལུང་པར་ཡོད་མཁན་ཚོས་བོད་ཕྱི་ནང་གི་བོད་མིའི་ཚབ་བྱས་ནས། རྒྱ་ནག་གི་བཙན་གནོན་ལ་ངོ་རྒོལ་དང། འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་ཚོགས་མི་རྒྱལ་ཁབ་སོ་སོས། བོད་དོན་ཁུར་བླངས་དགོས་པའི་ལས་འགུལ་འདི་སྤེལ་རྒྱུ་གལ་ཆེན་པོ་རེད་ཅེས་དང།

ང་ཚོས་ཉི་མ་གཅིག་ཙམ་ལ་ལས་འགུལ་སྤེལ་བ་ཙམ་གྱིས་མི་འགྲིག་པར། མུ་མཐུད་ནས་རྒྱ་ནག་གི་བཙན་གནོན་ལ་ཁ་གཏད་བྱས་ནས་ངོ་རྒོལ་བྱེད་དགོས་པ་རེད་ཅེས་སོགས་གཏམ་བཤད་གནང་སོང། ཨ་མི་རི་ཀའི་ནེའུ་ཡོག་གྲོང་ཁྱེར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཇོ་ལེབ་ཆོས་འཕེལ་ཡིན། ཞིབ་འཇུག་སྙན་ཐོ་གསར་བ་ཞིག་ཐོན་པའི་ནང་དུ། རྒྱ་ནག་གིས་ཕྱི་ཕྱོགས་ཀྱི་འགྲོ་བ་མིའི་ཐོབ་ཐང་སྲུང་སྐྱོབ་ལས་འགུལ་བ་རྣམས་ལ་སྟངས་འཛིན་བྱེད་ཆེད་ཁོ་ཚོའི་ནང་མི་རྣམས་ལ་རྣམ་པ་འདྲ་མིན་གྱི་ཆད་པ་གཅོད་བཞིན་ཡོད་པའི་སྐོར་ཐེར་འདོན་བྱས་ཡོད་པ་དང་བོད་ཀྱི་གནས་ཚུལ་ཉམས་ཞིབ་པས་བོད་ནང་དུ་སྔོན་མ་ནས་བྱེད་ཐབས་དེ་རིགས་བེད་སྤྱོད་བྱས་ཡོད་པའི་སྐོར་གསུངས་པའི་ཐད་རྡོ་རྗེ་མཚོས་གནས་ཚུལ་ཕྱོགས་བསྡུས་བྱས་པ་ཞིག་ལ་གསན་རོགས་གནང།
ཉེ་ཆར་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་གི་ཉིན་མོ་དང་བསྟུན Safeguard Defenders ཞེས་པའི་འགྲོ་བ་མིའི་ཐོབ་ཐང་ཉམས་ཞིབ་ཚོགས་པས་ཞིབ་འཇུག་སྙན་ཐོ་གསར་བ་ཞིག་བཏོན་ཡོད་པའི་ནང་ཞི་ཅིན་ཕིང་གི་མགོ་ཁྲིད་འོག་རྒྱ་ནག་དམར་ཤོག་གཞུང་གིས་ནང་མི་རྣམས་ལ་ཐུན་མོང་གི་ཆད་པ་གཅོད་པའི་བྱེད་ཐབས་དེ་འགྲོ་བ་མིའི་ཐོབ་ཐང་སྲུང་སྐྱོབ་པ་རྣམས་ལ་སྟངས་འཛིན་བྱེད་པའི་ཆབ་སྲིད་ཀྱི་ལག་ཆར་བེད་སྤྱོད་བྱས་ཏེ་རྒྱ་ནག་ལ་འབོད་སྒྲ་སྒྲོག་རྒྱུར་མི་སྒེར་གྱི་བློས་གཏོང་གི་རིན་ཐང། ཇེ་མཐོར་གཏོང་བཞིན་ཡོད་སྐོར་སྙན་ཐོའི་ནང་ཐེར་འདོན་བྱས་འདུག་ལ། ཡང་སྙན་ཐོ་དེའི་ནང་མུ་མཐུད་བཀོད་པར་རྒྱ་ནག་གཞུང་གིས་ཐོབ་ཐང་སྲུང་སྐྱོབ་པ་ཚོའི་ནང་མི་ཚོའི་ཐོག་ལག་བསྟར་བྱེད་བཞིན་པའི་བྱེད་ཐབས་གཙོ་བོ་དྲུག་ཡོད་པའི་ཁྲོད་ཀྱི་གཅིག་ནི་རང་དབང་མེད་པར་གཏོང་ཐབས་བྱེད་པ་སྟེ། གར་སོང་ཆ་མེད་དུ་གཏོང་བ་ཚུད་པའི་འཛིན་བཟུང་བཀག་ཉར་དང། བཙན་གནོན་དང་སྨྱོ་ནད་བཀག་སྐྱིལ་ཁང་དུ་འཇུག་པའི་བྱེད་ཐབས། དེ་བཞིན་སྡོད་གནས་མེད་པར་བཟོ་བའི་བྱེད་ཐབས་ཁྲོད་སྡོད་ཁྱིམ་ནས་མཐའ་སྐྲོད་གཏོང་བ་སོགས་བྱེད་པ་དང། དེ་མིན་ཤེས་ཡོན་སློབ་གསོའི་གོ་སྐབས་མེད་པར་བཟོ་བའི་བྱེད་ཐབས་ཏེ། བུ་ཕྲུག་སློབ་གྲྭ་ནས་ཕྱིར་ཕུད་པ་སོགས་བྱེད་ཀྱི་ཡོད་འདུག་གཞན་ཡང་ཡོང་འབབ་མེད་པར་བཟོ་བའི་བྱེད་ཐབས་ཏེ། ལས་གནས་མེད་པར་གཏོང་བ་དང་གོ་གནས་ནས་ཕུད་པ། ཕན་བདེའི་རོགས་དངུལ་མེད་པར་བཟོ་བ་བཅས་ཚུད་ཡོད་འདུག། དེ་མིན་ཡང་ཕྱི་ཕྱོགས་སུ་བསྐྱོད་རྒྱུར་བཀག་སྡོམ་བཀའ་རྒྱ་གཏོང་བ་དང་གཅར་རྡུང་སོགས་དྲག་གནོན་བྱེད་པ། རྡོག་ཐོ་གཞུ་བ་དང་བསད་པ་སོགས་ཚུད་ཡོད་སྐོར་ཐེར་འདོན་བྱས་ཡོད་པ་རེད། བྱེད་ཐབས་འདི་རིགས་བོད་མིའི་ཐོག་སྔོན་མ་ནས་ལག་བསྟར་བྱེད་ཀྱི་ཡོད་པའི་སྐོར་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་མང་གཙོ་འཕེལ་རྒྱས་ལྟེ་གནས་ཁང་གི་ཉམས་ཞིབ་པ་བགྲེས་པ་སངས་རྒྱས་སྐྱབས་ལགས་ཀྱིས་འདི་ག་རླུང་འཕྲིན་ཁང་གི་བཅར་འདྲི་སྐབས་འགྲེལ་བརྗོད་གནང་ཡོད།

ཞིབ་འཇུག་ཁྲོད་རྒྱུས་ལོན་བྱུང་ཡོད་སྐོར་ཁོང་གིས་མུ་མཐུད་འགྲེལ་བརྗོད་གནང་སོང། ལྷག་པར་དུ་ད་ཉིས་སྟོང་བརྒྱད་ཀྱི་རྗེས་ནས་ཕ་ཡུལ་ལ་འགྲོ་མཁན་གཉེན་འཕྲད་ལ་འགྲོ་མཁན་མང་ཆེ་བ་ལ་དེ་འདྲ་གི་ཉེན་བརྡ་དེ་སྤྲད་ཡོད་ཡ་དེ་གསལ་པོ་རེད་ད་ཡིན་ན་བོད་པའི་སྤྱི་ཚོགས་ནང་ནས་ཨ་ནི་ཤེས་ཀི་ཡོད་མེད་ཀི་ཁྱད་པར་མ་གཏོགས་ང་ཚོ་འདི་འདྲ་ཞིབ་འཇུག་བྱེད་ཡོང་དུས་སྒང་ལ་བོད་ལ་གཉེན་འཕྲད་འགྲོ་མཁན་དེ་ཚོ་ཚང་མ་ལ་ཤུགས་ཆེ་ཆུང་ལ་མ་ལྟོས་ནས་ཨ་ནི་ཉེན་བརྡ་སྤྲད་ཡོད་ཡ་དང། བོད་ནང་ལོགས་ལ་གཉེན་འཕྲད་ལ་འགྲོ་ཡག་གི་ཨ་ནི་མཐོང་མཆན་རག་ཡག་གི་ཆེད་དུ་ཨ་ནི་ཆ་རྐྱེན་འདོན་ཡག་ལ་སོགས་པ་འདི་ཚོའི་རིགས་འདི་ཚང་མ་ངོ་བོ་གཅིག་པ་རེད་ཤག་དེས་མ་ཚད་ཨ་ནི་བོད་ལ་གཉེན་འཕྲད་ལ་སོང་དུས་སྒང་ལ་སྐད་བཏང་ནས་འཇིགས་སྣང་སྐུལ་ཡག་དང་དེ་ནས་ད་མང་ཆེ་ཡག་བོད་པ་མང་པོ་ཞིག་ལ་ཉེན་བརྡ་བཏང་ཡག་དེ་ཉེས་བ་སྲིད་ན་འདྲ་ད་བོད་ཀྱི་ལས་འགན་སྒང་ལ་བོད་དོན་གྱི་ཆབ་སྲིད་ལས་འགན་ནང་ཞུགས་ཡག་ཡིན་ན་རྗེས་མ་བོད་ལ་འགྲོ་ཡག་གི་མཐོང་མཆན་རག་གི་མ་རེད་ཟེར་ཡག་འཇིགས་སྣང་དེ་སྐུལ་ཡག་དང་དེ་ནང་བཞིན་བོད་ནས། ལྷག་པར་དུ་ཕ་མ་དེ་ཚོ་རྒྱ་ནག་གི་གཞུང་གི་ལས་བྱེད་ཡིན་ན་ད་གནོན་ཤུགས་སྤྲད་ཡ་དང་ལྷག་པར་དུ་གཞུང་གི་ལས་བྱེད་རྒན་ཡོལ་སྒྲུག་རྒྱུ་དེ་འདྲ་ཡིན་ན་ཡང་ཁོ་རང་ཚོ་རྒན་ཡོལ་ཕོགས་བཅག་ཡ་ལ་སོགས་པ་དེ་འདྲ་གི་དོན་རྐྱེན་མང་པོ་ཅིག་བྱུང་བསྡད་པ་རེད། བརྗོད་གཞི་དེ་དཔེ་དེབ་ཆེན་པོ་འདྲ་བོ་ཅིག་རེད་གོ་ནང་ལོག་གི་དཀའ་ངལ་དེ་ཆེན་པོ་འདྲ་བོ་ཅིག་རེད་འདས་པའི་ལོ་ཁ་ཤས་ནང་ལོག་ལ་ང་ཚོས་བོད་ཀྱི་འགྲོ་བ་མིའི་ཐོབ་ཐང་གི་ད་ཞིབ་འཇུག་དང་དེ་སྒང་ལ་དོ་སྣང་མང་པོ་ཅིག་བྱས་བསྡད་པ་རེད་ད་ལྟ་ཡང་དེ་སྒང་ལ་དེ་འདྲ་དོན་རྐྱེན་དེ་ཅིག་ཁ་སང་དེ་རིང་བྱུང་ཡ་ཅིག་མ་རེད་ལོ་མང་པོའི་སྔོན་ནས་བྱུང་བསྡད་ཡ་གི་གནས་ཚུལ་ཅིག་རེད་ད་བོད་པ་གི་དཀའ་ངལ་ག་རེ་རེད་ན་བོད་པ་གཉེན་འཕྲད་ལ་འགྲོ་མཁན་དེ་ཚོ་ཕྱིར་ལོག་པ་ཡང་ན། ཨ་ནི་བྱེད་ཀྱི་མེད་ཡག་གི་དཀའ་ངལ་ཅིག་རེད་དེ་མ་གཏོགས་ནང་ལ་འགྲོ་དུས་སྒང་ལ་ཡང་ན་ཐོངས་མཆན་མ་རག་པའི་སྔོན་ལ་ཉེན་བརྡ་དེ་འདྲ་སྤྲད་ཀྱི་ཡོད་རེད་ཟེར་བ་འདྲ་བོ་ཅིག་རེད། Safe Guard Defenders ཞེས་པའི་འགྲོ་བ་མིའི་ཐོབ་ཐང་ཉམས་ཞིབ་ཚོགས་པའི་འཇིགས་སྐྲག་ཁྲོད་ཀྱི་ཁྱིམ་ཚང་སྟེ་དུས་རབས་ཉེར་གཅིག་པའི་རྒྱ་ནག་གི་ཐུན་མོང་གི་ཆད་པ་གཅོད་པ་ཞེས་པའི་སྙན་ཐོ་དེ་ནི་བཅར་འདྲི་དང། གསར་འགྱུར་བརྒྱུད་ལམ་གྱི་གནས་ཚུལ་བཅས་བརྒྱུད་ནས་བཀས་བཀོད་རྒྱུད་འཛིན་གྱི་བྱེད་ཐབས་དེ་རིགས་ཀྱི་གྲངས་འབོར་དང་རྣམ་པ་ཇེ་མང་ནས་ཇེ་མང་དུ་འགྲོ་བཞིན་ཡོད་པ་གསལ་འདོན་བྱས་འདུག་ཐུན་མོང་གི་ཆད་པ་གཅོད་པའི་བྱེད་ཐབས་དེ་རིགས་ཁྲོད་བཙན་སྐུལ་གྱིས་ངོས་ལེན་བྱེད་བཅུག་པ་དང་ཁྱིམ་མིར་འཇིགས་སྣང་སྐུལ་བ་སོགས་བརྒྱུད་ནས་ཕྱིའི་རྒྱལ་ཁབ་ནས་རྒྱ་ནག་ལ་སྐྱོན་བརྗོད་བྱེད་མཁན་ཚོར་འགོག་གནོན་བྱེད་ཀྱི་ཡོད་ལ་དེ་ནི་མང་ཆེ་བ་ཕྱིར་ལོག་སྐུལ་འདེད་ཐོག་བེད་སྤྱོད་བཏང་སྟེ་རྒྱལ་མཚམས་བརྒལ་བའི་དྲག་གནོན་གྱི་ལག་ཆར་བེད་སྤྱོད་གཏོང་བཞིན་ཡོད་ཅིང་གློག་འཕྲིན་སོགས་ཀྱི་བསླུ་བྲིད་རྫུན་སྒྲིག་གི་ཐོག་ནས་དོགས་ཡོད་མི་སྣ་ཚུད་པའི་ཕྱི་རྒྱལ་གྱི་མི་སྣ་ཕྱིར་རྒྱ་ནག་ཏུ་ལོག་རྒྱུའི་དམིགས་ཡུལ་བཅངས་ཡོད་སྐོར་སོགས་འབྲེལ་ཡོད་གྱོད་དོན་སྣ་མང་ལུང་འདྲེན་དང་བཅས་ཞིབ་འཇུག་སྙན་ཐོ་དེའི་ནང།

ཨ་མེ་རི་ཀར་ཡོད་པའི་ཅེ་ཀི་སྤྱི་མཐུན་རྒྱལ་ཁབ་ཀྱི་གཞུང་ཚབ་ཆེན་མོའི་ལས་ཁུངས་དུ་རེས་གཟའ་ཟླ་བའམ་ཕྱི་ཚེས་བཅུ་གཅིག་ཉིན་འགྲོ་བ་མིའི་ཐོབ་ཐང་གི་ཉིན་མོ་སྲུང་བརྩི་ཞུས་ཡོད་ཅིང། བྱང་ཨ་རིའི་སྐུ་ཚབ་དོན་གཅོད་ཁང་གི་རྒྱ་རིགས་འབྲེལ་མཐུད་པ་ཚུལ་ཁྲིམས་རྒྱ་མཚོ་ལགས་ནས་ཅེ་ཀི་སྤྱི་མཐུན་རྒྱལ་ཁབ་ཀྱི་གཞུང་ཚབ་ཆེན་མོའི་བཞུགས་ཁང་དུ་མཛད་སྒོའི་སྐབས་མཉམ་ཞུགས་གནང་སྟེ། ཅེ་ཀི་སྤྱི་མཐུན་རྒྱལ་ཁབ་གཞུང་གིས་རྒྱལ་སྤྱིའི་ཆོས་དད་རང་དབང་ལྷན་ཚོགས་ཐད་བོད་མིའི་སྐུ་ཚབ་བོས་པར་ལེགས་གསོལ་གནང་ཡོད་པ་རེད་ལ་ཞོགས་ཟས་ཀྱི་ཚོགས་འདུའི་ཐོག་ཁུ་པཱ་རང་དབང་ལྟེ་གནས་ཁང་གི་སྐུ་ཚབ་ཀྱང་མཉམ་ཞུགས་གནང་ཡོད་པ་རེད། ཞོགས་ཟས་འདུ་འཛོམས་ཀྱི་མཛད་སྒོའི་ཐོག་ཅེ་ཁི་སྤྱི་མཐུན་རྒྱལ་ཁབ་ཀྱི་གཞུང་ཚབ་ཆེན་མོ་མེར་ལེ་སོ་ལཱ་བྷ་མཆོག་དང་ཆབ་སྲིད་སྡེ་ཚན་གྱི་འགན་འཛིན་རཱམ་ཛི་ཨ་བྷུ་ཨེ་ཏི་ལགས། ཕྱི་འབྲེལ་རིག་གཞུང་སྡེ་ཚན་གྱི་འགན་འཛིན་ཇེན་བྷ་སུ་ཀ་ལགས་བཅས་ཀྱིས་མཛད་སྒོ་དེའི་རྒྱབ་ལྗོངས་ངོ་སྤྲོད་དང་མཉམ་དུ་སྤྲོ་སེམས་འཁོལ་བའི་ངང་སྐུ་མགྲོན་ལ་སྣེ་ལེན་ཞུས་ཤིང། ཨ་རིའི་སྐུ་ཚབ་དོན་གཅོད་ཁང་གི་རྒྱ་རིགས་འབྲེལ་མཐུད་པ་ཚུལ་ཁྲིམས་རྒྱ་མཚོ་ལགས་ཀྱིས་ཅེ་ཁི་སྤྱི་མཐུན་རྒྱལ་ཁབ་ཀྱི་ངོས་ནས་འགྲོ་བ་མིའི་ཐོབ་ཐང་གལ་ཆེར་བརྩིས་ཤིང་ཅེ་ཁིའི་ཕྱི་འབྲེལ་སྲིད་ཇུས་ཀྱི་ཆ་ཤས་གལ་ཆེན་ཞིག་ལ་ངོས་འཛིན་གནང་བར་ཐུགས་རྗེ་ཆེ་ཞུས་ཡོད་པ་རེད། ཅེ་ཁི་སྤྱི་མཐུན་རྒྱལ་ཁབ་ཀྱིས་སྤྱི་ལོ་ཉིས་སྟོང་ཉེར་གསུམ་ལོའི་རྒྱལ་སྤྱིའི་ཆོས་དད་རང་དབང་ལྷན་ཚོགས་ཀྱི་མགྲོན་བདག་གནང་ནས་བོད་མིའི་སྐུ་ཚབ་ཡང་མགྲོན་འབོད་གནང་ནས་བོད་ནང་གི་ཆོས་དད་རང་དབང་གི་གནད་དོན་སྐོར་ཞུ་རྒྱུའི་གོ་སྐབས་གནང་བར་ཐུགས་རྗེ་ཆེ་ཞུས་ཡོད་པ་རེད། ཐེ་ཝན་གྱི་འོས་བསྡུ་ཆེན་མོ་སླེབས་རྒྱུར་ཟླ་གཅིག་ལས་མེད་པའི་སྐབས་འདིར་རྒྱ་ནག་གི་ཉེན་ཁ་ནི་གླེང་གཞི་གཙོ་བོ་ཞིག་ཏུ་གྱུར་ཡོད་པ་རེད། འབྲེལ་ཡོད་གསར་འགྱུར་བརྒྱུད་ལམ་དུ་གནས་ཚུལ་སྤེལ་བ་ལྟར་ན། མི་རིང་བར་སྤྱི་ལོ་ཉིས་སྟོང་ཉེར་བཞི་ལོའི་ཟླ་དང་པོའི་ཚེས་བཅུ་གསུམ་ཉིན། ཐའེ་ཝན་གྱི་སྲིད་འཛིན་དང་གྲོས་ཚོགས་འཐུས་མིའི་འོས་བསྡུ་བྱེད་ཀྱི་ཡོད་པ་ལྟར། ཐེངས་འདིར་ཐའེ་ཝན་གྱི་འོས་བསྡུ་ཆེན་མོ་རན་པར་དུས་ཡུན་ཟླ་བ་གཅིག་ལྷག་ལས་མེད་པའི་སྐབས་འདིར། ཐའེ་ཝན་དང་རྒྱ་ནག་སྐམ་ས་གཉིས་ཀྱི་འབྲེལ་བའི་གནད་དོན་ཐག་གཅོད་ཇི་ལྟར་བྱེད་མིན་དེ་ནི། འོས་མི་རྣམས་ཀྱིས་གདོང་ལེན་བྱེད་དགོས་པའི་དྲི་བ་དང་གླེང་གཞི་གཙོ་བོ་ཞིག་ཏུ་གྱུར་ཡོད་པ་རེད། སྤྱི་ལོ་གཅིག་དགུ་གོ་དྲུག་ལོར་ཐའེ་ཝན་དུ་སྲིད་འཛིན་འོས་བསྡུ་ཐོག་མ་བྱས་ཤིང་དམངས་གཙོའི་འོས་བསྡུའི་ལམ་ལུགས་དེ་ལ་མི་དམངས་ཀྱི་དགའ་བསུ་ཆེན་པོ་ཐོབ་ཡོད་པ་རེད། སྤྱི་ལོ་ཉིས་སྟོང་ཉི་ཤུ་ལོའི་ཐའེ་ཝན་གྱི་འོས་བསྡུ་ཆེན་མོར་མི་དམངས་བརྒྱ་ཆ་བདུན་ཅུ་དོན་ལྔ་ཡིས་འོས་ཤོག་བླུགས་ཡོད་པ་དང། དེ་ནི་བཙན་ཤེད་ཀྱི་རང་བཞིན་མིན་པའི་འོས་བསྡུའི་ལམ་ལུགས་འོག་མི་དམངས་མཉམ་ཞུགས་བྱས་ཚད་ཧ་ཅང་མཐོན་པོ་ཆགས་ཡོད་པ་རེད། ཡིན་ནའང་ཐེངས་འདིར་རྒྱ་ནག་གཞུང་གིས་མང་ཚོགས་ཀྱི་གླེང་ཕྱོགས་ལ་ཐེ་ཇུས་བྱས་པ་བརྒྱུད་ཐའེ་ཝན་གྱི་འོས་བསྡུ་ཆེན་མོའི་གྲུབ་འབྲས་ལ་ཤུགས་རྐྱེན་སྤྲོད་རྒྱུར་མི་རྣམས་ཀྱིས་སེམས་ཁྲལ་ཆེན་པོ་བྱེད་ཀྱི་ཡོད་ཅིང། དེའང་ཐེངས་འདིར་ཐའེ་ཝན་གྱི་འོས་བསྡུའི་ནང་དམངས་གཙོ་ཡར་ཐོན་ཚོགས་པ་དང་གོ་མིན་ཏང་ཚོགས་པ་ཐའེ་ཝན་མི་དམངས་ཚོགས་པ་བཅས་ཐའེ་ཝན་གྱི་ཆབ་སྲིད་ཚོགས་པ་གསུམ་ཙམ་དུ་མ་ཟད་རྒྱ་ནག་ཡང་ཡོད་པ་རེད་ཅེས་ཟུར་ཟ་བྱས་ཡོད་པ་རེད། དེ་རིང་གི་པེ་ཅིན་ནས་བོད་དོན་གླེང་བ་ཞེས་པའི་ལེ་ཚན་ནང་དུ་རྩོམ་པ་པོ་འོད་ཟེར་ལགས་ཀྱིས་རྒྱ་ཡིག་གིས་བྲིས་པའི་རྩོམ་ཡིག་ང་ཚོས་ལྷ་འབྲུམ་གླེང་སྐབས་གང་ཞིག་གླེང་གི་ཡོད་དམ་ཞེས་པའི་ཚན་པ་གཉིས་པ། ཀུན་གཟིགས་པཎ་ཆེན་རིན་པོ་ཆེའི་སྐུ་ཕྲེང་དྲུག་པ་དང། ལྷ་འབྲུམ་ཞེས་པའི་དུམ་བུ་དང་པོ་དེ་རྡོ་རྗེ་མཚོས་རྒྱང་སྲིང་ཞུ་བར་གསན་རོགས་གནང། གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང།

ཆིང་སྲིད་གཞུང་གིས་བཀའ་རྒྱ་བཏང་སྟེ་ལྷ་འབྲུམ་ན་མྱོང་མེད་པའི་མི་པེ་ཅིན་གྲོང་དུ་ཡོང་ཆོག་གི་མེད་པ་བཟོས་ཡོད། མན་ཇུའི་ཆིང་གི་རྒྱལ་ཁབ་ལ་ཁྱོན་རྒྱལ་པོ་བཅུ་གཉིས་བྱུང་ཡོད་པའི་ཁོངས་སུ་གསུམ་ལ་ལྷ་འབྲུམ་གྱི་ནད་ཕོག་ནས་འདས་གྲོངས་ཕྱིན་ཡོད་པ་སྟེ། རྒྱལ་པོ་གཉིས་པ་ཧུང་ཐའེ་ཅི་དང། རྒྱལ་པོ་གསུམ་པ་ཧྲུན་ཀྲི། དེ་བཞིན་མཇུག་ནས་བརྩིས་པའི་རྒྱལ་པོ་གསུམ་པ་ཐུང་ཀྲི་བཅས་རེད། གོང་མ་ཁང་ཤིས་ནི་ཆུང་དུས་ལྷ་འབྲུམ་ན་སྟེ་གདོང་པ་ཡོངས་རྫོགས་འབར་ཚག་ཆགས་ཡོད་གོང་མ་ཆན་ལུང་ལ་ཉུང་མཐར་བརྩེ་བ་ཆེ་ཤོས་བྱ་ཡུལ་བུ་ཞིག་ཡོད་པ་དེ་ཡང་ཆུང་དུས་ལྷ་འབྲུམ་ཕོག་ནས་འདས་གྲོངས་སུ་སོང་བ་དང། རྒྱལ་བློན་སྐུ་དྲག་ལ་མཚོན་ན་ལྷ་འབྲུམ་ཕོག་ནས་འདས་གྲོངས་སུ་སོང་བ་དེ་བས་གྲངས་ལས་འདས་པ་བྱུང་ཡོད་ཆན་ལུང་གོང་མས་སེམས་ཁྲལ་ཆེན་པོའི་ངང།

རྒྱ་ཡིག་རྒྱ་སྐད་བེད་སྤྱོད་བྱེད་པའི་ཁོར་ཡུག་ནང་རྒྱ་འགྱུར་གྱི་གནས་སྟངས་ལ་གཞིགས་ཏེ་རྒྱལ་ཁབ་གཞན་གྱི་མི་དང་ས་གནས་རང་གི་མི་ལ་དབྱེ་བ་བྱེད་ཀྱི་ཡོད། རྒྱ་སྐད་ཐོག་ཧྲུའུ་ཟེར་བའི་ཚིག་འདིའི་དོན་ངོ་མ་ནི་ཟས་རིགས་དང་ཤ་རིགས་དང་འབྲེལ་བ་ཡོད་ཅིང་བརྔོས་པ་དང་བཙོས་པར་བརྗོད་ཀྱི་ཡོད།

མན་ཇུའི་མིས་ཨ་ལོང་མུ་འབྲེལ་གྱི་རྩེད་མོ་བཞིན་དབང་སྒྱུར་གྱི་ཐབས་ལམ་བེད་སྤྱོད་བྱས་ཏེ་སོག་པོའི་དམག་དོན་ཐོག་རྒྱ་མིར་སྟངས་འཛིན་བྱེད་པའི་གོ་སྐབས་དང་བསྟུན་པ་དང་ཡང་བོད་ཀྱི་ནང་པ་སངས་རྒྱས་པའི་བསྟན་པའི་བསམ་བློའི་ཐོག་སོག་པོ་སྟངས་འཛིན་བྱེད་པའི་གོ་སྐབས་དང་བསྟུན་དགོས་ན་ཁོང་ཚོས་བོད་ཀྱི་རི་མཐོན་པོ་དང་ལམ་ཐག་རིང་བོར་མ་འཛིན་པར་བོད་བདག་གཉེར་དང་བོད་མིར་སྟངས་འཛིན་ངེས་པར་དུ་བྱེད་ཀྱི་ཡོད་ཅེས་བརྗོད་ཡོད།

རྒྱལ་མཆོག་ལྔ་བ་ཆེན་པོ་མཐར་དངོས་སུ་ཆིབས་ཞལ་བསྒྱུར་གནང་སྐབས་གོང་མ་ཧྲུན་ཀྲིས་རྒྱལ་པོའི་ཕོ་བྲང་ཙི་ཅིན་ཁྲིན་ནང་སྤོས་ཟིན་ཡོད་ཀྱང་འོན་ཀྱང་ཧྲུན་ཀྲི་དང་མཇལ་བའི་རྗེས་པེ་ཅིན་དུ་རྒྱུན་རིང་བཞུགས་མེད། རྒྱལ་མཆོག་ལྔ་བས་སྔོན་ཆད་ནས་འཚམས་འདྲི་གནང་མྱོང་ཡོད་པ་དང་ལྷ་འབྲུམ་དང་ཚ་ནད་ཕོག་པའི་ཐུགས་ཁྲལ་མཛད་པ་དང་ལྷ་འབྲུམ་གྱི་ནད་དང་གནམ་གཤིས་ཚ་བ་ཆེ་བས་རྒྱ་ནག་ཏུ་རྒྱུན་རིང་བཞུགས་གདན་འཇགས་རྒྱུ་མེད་པར་དགོངས་པ་ཞེས་བཀོད་ཡོད། གསན་མཁན་རྣམ་པ་ཚོ། ཐེངས་འདིའི་རྩོམ་པ་པོ་འོད་ཟེར་ལགས་ཀྱི་རྩོམ་ཡིག་རྒྱང་བསྲིང་བྱས་ཟིན་པ་ཡིན། རྩོམ་ཡིག་འདི་བོད་སྐད་དུ་བསྒྱུར་མཁན་སྒྲོལ་དཀར་ཡིན། ཁྱེད་རྣམ་པས་གསན་པར་བཀའ་དྲིན་ཆེ། ད་བདེ་མོ་བྱོས།